ཨ་རིའི་རླུང་འཕྲིན་ཁང་གི་རེས་གཟའ་ཉི་མའི་བགྲོ་གླེང་མདུན་ལྕོག་གི་ལས་རིམ་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་ནོར་བཟང་ཡིན། ང་རང་ད་ལྟ་རྡོ་རྗེ་གདན་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་ཆེད་དུ་བཅར་བའི་དུས་སྐབས་འདི་དང་བསྟུན་བྱས། རྡོ་རྗེ་གདན། གནས་རྩ་ཆེན་པོ་འདི་ལ་ཡང་ད་ལྟའི་བར་གྱི་དུས་ཡུན་འདིའི་རིང་ལ་ཡང། འགྱུར་བ།

ཨ་ནི། ད་རིང་ང་ཚོའི་ལས་རིམ་འདིའི་ཐོག་ནས་ད་ཅིག་རྡོ་རྗེ་གདན་ལ་ཡར་བསྡད་པའི་དུས་ཡུན་འདིའི་ནང་ལ་ཡར་འགྱུར་བ་ག་འདྲས་ཅིག་ཕྱིན་བཞག་འདི་ཕྱིར་དྲན་ཅིག་བྱེད་ན་དྲན་པ་རེད། དགེ་ལགས། ཐོག་མར་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་ཡ་དང། ཨ་ནི། དང་པོ་ངས་འདུག་སེ་བཀའ་འདྲི་ཞུ་གི་ཡིན། ད་དགེ་ལགས་སྔོན་མ་རྡོ་རྗེ་གདན་དང་པོ་འདི། ཨ་ནི། ཅིག་ཕེབས་པའི་ལོ་དུས་ད་ཅིག། ཐུགས་དྲན་གསོས་ཀྱི་ཡོད་ན་སྐབས་དེའི་ཚེ་དེའི་དུས་ལ་ཡག་ཨ་ནི། རྡོ་རྗེ་གདན་གནས་སྟངས་ག་འདྲའི་འདྲ་གཅིག་གཟིགས་སོང། དང་པོ་དེ་ཨ་རི་ད་ལྟ་རླུང་འཕྲིན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུས་པ་དང་སྦྲགས། ད་དེ་ནས་བཅར་འདྲི་ཁ་ཤས་དུ་ད་སྤྱི་དང་གླེང་མོལ་གནང་གི་ཡོད་པ་འདྲ། ཨ་ནི་ད་ང་རྡོ་རྗེ་གདན་དང་པོ་དེ་ང་ཚོ་གྲྭ་ཚང་གི་ལས་སྣེ་བྱས་ནས་ཉིས་སྟོང་གཅིག་ལ་འདིར་བཅར་ཡ་རག་སོང། ཨ་ནི། དེ་ནས་དེ་ལོ་གཅིག་བྱས་ཡ་དེ་དུས་ཡ་ང་ཚོ་ལས་སྣེ་ལོ་གསུམ་གསུམ་ལས་ཀ་ཡོད་དུས་ཡ་ལོ་གཅིག་བསྡད་དེ་ནས་ཡ་འཕོ་འགྱུར་ཡ་བྱིང་དུས་ཡ་མ་ཡོང་དུས་བྱས་ནས་ལོ་ཁ་ཤས་དུས་བསྡད་པས་ཨ་ནི་ཉིས་སྟོང་ཕལ་ཆེར་ད་བརྒྱད་ནས་ཨ་ནི་ཕར་སྡོད་དུས་བྱས་ནས་ད་ལྟ་བར་དུ་དུས་བསྡད་ལ་དུས་གནས་བསྡད་ཡོད་ཞུ་ཡ་ཡིན། ཨ་ནི་དགེ་ལགས་ཐོག་མར་ཕེབས་པའི་སྐབས་ལ་ཡ་ད་ཅིག་རྡོ་རྗེ་གདན་གྱི་ད་མཆོད་རྟེན་རིན་པོ་ཆེ་རེད་ཀྱི་གནས་སྟངས་རེད་ཨ་ནི་ཅིག་གི་གཡས་གཡོན་གྱི་ཁོར་ཡུག་ག་འདྲའི་གྲོང་རྡལ་ཅིག་གི་དེ་གཡས་གཡོན་གྱི་ཡུལ་མིའི་གནས་སྟངས་དང་ཨ་ནེ་ཅིག་གི་ཉེ་འཁྲིས་ཀྱི་ད་གནས་རྩ་ཆེན་པོ་མང་པོ་ཞེ་པོ་ཅིག་འདུག་དེ་གས་ཏེ། སྐབས་དེའི་ཚེ་དེའི་དུས་ལ་ཡང་ག་འདྲས་འདུག་ཨ་ནེ་དེང་སང་བརྩིས་པ་ཡིན་ན་དགེ་ལགས་འགྱུར་བ་ག་འདྲས་འདྲ་ཅིག་ཕྱིན་པ་གཟིགས་སོང། ད་དང་པོ་དེ་འདི་ཡིན་ད་ང་ཚོ་སྐྱབས་མགོན་རིན་པོ་ཆེ་གི་ཆོས་འབྲེལ་ལོ་རྟག་པ་དགུན་ཁ་དེ་རྡོར་གདན་ལ་གནང་གི་ཡོད་པ་རེད། ད་དཔེར་ན་དེའི་ཆ་བཞག་པས་ན་ང་ཚོ་བརྒྱད་ཅུ་གྱ་ལྔ་གི་དུས་འཁོར་དབང་ཆེན་གནང་དེ་དུས་གནས་ཡོངས་རྫོགས་དེ་ལས་ཀ་བྱེད་མཁན་ཡིན། ཨ་གུར་ལ་ཕར་ཨང་ཀི་འབྲི་གར་འགྲོ་མཁན་དེ་འདྲས་ཡིན་དེ་དུས་མཚོན་པ་ཡིན་ན་ནི་མི་མང་ཚོ་ལ་དབུ་གུར་དེ་འདྲས་ཁག་གཉིས་སུ་རྒྱག་དགོས་བ་རེད་མང་ཆེ་དབུ་གུར་ནང་ལ་གྲ་སྒྲིག་ཞུ་དགོས་བ་རེད་གང་ཡིན་ཟེར་ན་དེ་དུས་དེ་འདྲས་ཀྱི་ད་དེ་འདྲ་ནང་བཞིན་ཆགས་མཁན་དང Hotel། ཟ་ཁང་རེད Guest House རེད་འདི་འདྲ་མང་པོ་ཡོད་མ་རེད། ཨ་ནི་ཕ་གའི་ཆོས་ར་ཡིན་ལ་ཡིན་ཡིན་ན་ཡིན། དེ་རིང་ཁ་སང་ཡིན་ན་རྣམ་པ་ཚོས་ཀྱི་ད German Technology གི་ཨ་ནི་གུར་ཆེན་པོ་ཞུ་དེ་འདྲས་འདུག་སེ་ཡ་རག་གི་ཡོད་པ་རེད། དེ་ནང་བཞུགས་ཡ་རག་གི་ཡོད་རེད་ལོངས་སྤྱོད་ན་རག་གི་ཡོད་རེད་དེ་ཡིན་ན་ཡིན་སྐབས་དེ་དུས་ང་ཚོ་དབུལ་པོ་འགྲོ་མདངས་འདི།

ཁོ་རང་ཚོ་ལ་གཅིག་དཔལ་འབྱོར་གྱི་གནས་སྟངས་སུ་དྲིལ་འགྲོ་བར་ཞུ་བ་ཡིན། ད་དེ་བཞིན་ནས་ང་ཚོ་དེ་གཙོ་བོ་ད་མཆོད་རྟེན་རིན་པོ་ཆེའི་ཉེ་འཁྲིས་ཆགས་ཀྱི་ཡོད་པ་ཡིན་ན་ད་དེའི་ཉེ་འཁྲིས་ལ་ཡང་གནས་རྩ་ཆེན་པོ་མང་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་ཡོད་དུས་གང་ལ་ཡ་ཨ་རྣམ་པ་ཚོ་ཡང་གཅིག་གཡས་གཡོན་གྱི་གནས་དེ་གའི་ལ་ཡང་རྣམ་པ་ཚོ་གཅིག་ག་ཚོད་ནམ་རྒྱུན་གཟིགས་ཡ་ཨ་དང་ཨ་གཅིག་ཡང་རྣམ་པ་ཚོ་ཕ་གི་ཕེབས་དེ་འདྲས་གནང་གི་ཡོད་ན། བྱས་ད་དེ་འདྲས་ཚང་མ་ད་ང་ཚོས་ད་བཅར་ཐུབ་མ་རེད་ཞུ་ཐུབ་ཡ་ཡོད་མ་རེད་ཡིན་ན་ཡང་དཔེར་ན་ང་རང་ཚོའི་མཚོན་པ་ཡིན་ན་ང་རང་ཚོ་བོད་སྐད་ག་ཟེར་གྱི་རེད་ང་ཚོ་འདི་ནས་ཀི་ལོ་མི་ཊར་བཅུ་གཉིས་སུ་ཕེབས་ཡོད་ན་བསིལ་བ་ཚལ་གྱི་དུར་ཁྲོད་ཡོད་རེད་ཤ་བ་རི་བྲག་ཕུག་ཡོད་རེད་དེ་ང་ཚོ་དགོན་པ་ཡོད་རེད་ད་འདི་ཚོ་ཧ་ལས་པའི་སྔ་མ་དེ་མ་གཅིག་པར་ཡར་རྒྱས་སུ་འགྲོ་བསྡད་ཡོད་རེད་ཐེ་ར་བ་ག་ཚོད་རེད་ཨ་ཐེག་དམན་པ་ཞུས་རོགས་ད་ཐེ་ར་བ་ད་ཁོ་རང་ཚོ་ད་ཚོགས་པ་ཚོགས་པ་ཡོང་དུས་ཁོ་རང་ཚོ་ཆོས་བཞིན་བསྡད་ས་དགོས་ཀྱི་ཡོད་རེད་ཧོལ་དགོས་ཀྱི་ཡོད་རེད་ས་ཆ་དགོས་ཀྱི་ཡོད་རེད། འདི་ག་ཚང་མ་ཁོང་ཚོ་ལ་མཐུན་རྐྱེན་ང་ཚོ་བསྐྲུན་བཞག་པ་རེད། དེ་ནས་རེད་ཨ་ཁོ་རང་ཚོས་ཕེབས་ལམ་མཚོན་པ་ཡིན་ནའི་མར་ནས་ཡར་དངོས་གནས་བྱས་ན་རྡོ་རོག་སྒོ་རོག་རེད། ནམ་རྒྱུན་ཡོད་ན་རྐང་པ་ནད་པ་བྱས་ན་ཕེབས་ཐུབ་ཡ་ཡོད་མ་རེད། ཨ་ནི་དགོན་པ་རང་གི་ངོས་ནས་མ་གས་བི་ལ་སར་རྒྱབ་ཤག་རོག་ལམ་ཁ་བཟོས་ཤག་རོག་གློག་ཁྲིད་ཤག་རོག་དེ་འདྲ་གི་མཐུན་རྐྱེན་མང་པོ་ཞིག་བྱས་བཞག་པ་རེད། ད་སྤྱིར་བཏང་ནས་ད་གནས་གི་རིགས་མང་པོ་ཅིག་ལ་མངའ་སྡེ་གཞུང་རང་ནས་ཞུ་ཐུབ་ན་གནང་གི་བ་རེད་དེ་འདྲ་ཡར་རྒྱས་འགྲོ་བཞིན་པ་ག་རེད་ཞུ་ཡ་གཅིག་བྱས། ཨ་ནེ་གར་སོང་བ་རེད། གནས་ད་ལོ་ཤས་ནང་ལ་གནས་གསར་པ་མང་པོ་ཞིག་ཐོན་པ་རེད། སྔ་མ་ནི་རི་བོ་བྱ་རྐང་ཟེར་དེ་གོ་ཡ་ཡོད་མ་རེད། ཨ་རི་བོ་བྱ་རྐང་ཟེར་ན་གནས་གཅིག་འགྲོ་གི་བ་རེད། ད་ག་ནང་བཞིན་གར་སོང་བ་རེད་ད་ད་འདྲའི་དེ་འདྲའི་རིགས་གནས་རིགས་དེ་འདྲ་ད་བོད་པས་སྔ་མ་བོད་པ་ཚང་མ་ཕེབས་མ་ཐུབ་པ་དེ་གནས་དེ་འདྲ་ཡང་ཁ་ཤས་ཤིག་ཁོང་ཚོ་གསར་པ། འདི་བྱས་པ་རེད། ན་དཔེར་ན་ཕ་གའི་ཆུ་ཚན་ནས་ཡ་དཔེར་ན་ཐད་ན་ཕ་གའི་ཡ་གནས་གཅིག་འདུག་ལྷའི་རྒྱལ་པོ་ད་དཔེར་ན་འདི་ཡོད་རེད་བ། བརྒྱ་བྱིན་ད་དཔེར་ན་ཁོ་རང་གྲོངས་ཁ་ལ་དྲི་བ་ཁ་ཤས་ཤིག་ཡོད། དྲི་བ་ཞུ་ས་དེ་ད་ཡག་ཤོས་སུ་ཡོད་མི་འདུག་ད་དུང་འཛམ་བུ་གླིང་ལ་སངས་རྒྱས་བཅོམ་ལྡན་འདས་ཡོད་པ་མཁྱེན་ཨ་ཕ་གར་བཅར་དྲི་བ་དེ་ག་ད་ཚང་མ་ཞུ་ཡག་གི་འདི་བྲག་ཕུག་དེ་འདྲས་ག་ཡ་གནས་དེ་འདྲས་ཕྱེ་བཞག་པ་རེད་དེ་འདྲས་རེད་གནས་དེ་འདྲས་ཆ་ང་སེ་ང་དེ་འདྲས་ག་ལེ་ག་ལེ་ག་ལེ་དེ་འདྲས་ཡ་ཁོ་ཚོས་གནས་ཕྱེ་ཡོང་གི་འདུག་བ། དེ་ལ་ང་ཚོ་ད་ད་རེས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་རྒྱལ་བ་རིན་པོ་ཆེ་དེའི་ཆོས་འབྲེལ་སྐབས་ལ་ང་ཚོ་ད་དོ་སྣང་བྱུང་ཡ་ལ་ཡ་ཨ་ནི་མང་པོ་ཅིག་གིས་དེ་ག་རང་གསུང་གི་འདུག་ད་འབྲུག་དང་བལ་ཡུལ་བཅས་ཨ་ནི་བྱང་ཤར་མོན་རྟ་དབང་དང་དེ་འདྲའི་རྒྱལ་རྒྱུད་ཧི་མ་ལ་ཡའི་རྒྱལ་རྒྱུད་ནས་མང་པོ་ཞེ་པོ་ཅིག་ཕེབས་ཤག་དེ་འདྲའི་ཅིག་ནས་གསུང་གི་འདུག་ཨ་ཅིག་གི་ཆོས་ཞུ་བ་བཅར་མཁན་ནང་ལ་ད་ཡང་ཅིག་རྒན་ལགས་ཐུགས་སྣང་ག་འདྲ་བྱུང་སོང་སྔོན་མ་དང་ད་དེ་ཞག་བར་ལ་ཁྱད་པར་ག་རེ་གཟིགས། རེད་དཔེར་ན་ཟླ་ཉིན་ད་ལོ་བར་ལ་ཡའི་ཁྱད་པར་རེད་མཐོང་སོང་ཟླ་ཉིན་ཡིན་ན་ང་ཚོ་བོད་རིགས་དེ་ཤུགས་ཆེར་མཐོང་སོང་ཨ་ད་ལོ་སྡོད་ས་ལྟ་དུས་ང་ཚོ་ཆོས་ཞུ་བ་རྣམས་ལ་ཧི་མ་ལ་ཡ་བྱས་ཨ་ནི་འབྲུག་པ་རེད་ཤག་འདི་འདྲའི་ག་སོག་རེད། ས་མཚམས་ཀྱི་མཐའ་མཚམས་ཀྱི་མི་འདི་ཚོ་བྱས་ལྷག་པར་དུ་ཕྱི་རྒྱལ་གྱི་མི་སྣ་འདི་ཚོ་ནང་ནས་ཨ་ནི་གཅིག་གི་ཝེད་ནམ་གྱི་རིགས་འདི་ཚོ་ཤུགས་ཆེན་པོ་ཞིག་བྱས་ཆོས་ཞུ་བ་བཅར་ཤག་སྤྱིར་བཏང་ནི་མི་ཡུལ་གྲུ་ཚང་མ་ནས་བཅར་ཡོད་རེད་དེ་ད་ད་ཉིད་ད་ལོའི་པར་རོལ་ལ་ཡ་ཁྱད་པར་འདི་འདྲའི་ཅིག་ང་ཚོས་མཐོང་སོང། ཨོ་ཁྱེད་ལ་ད་ད་གོང་དུ་གསུངས་པ་ནང་བཞིན་ང་ཚོས་ད་ད་གཞུང་འབྲེལ། དྲ་ཚིགས་ཁག་ལ་བལྟས་ཡོང་དུས་སྒང་ལ་ཡ། ཨ་ནི། ད་རེས་གསུང་ཆོས་སྐབས་ལ་ཡ་ཕྱི་རྒྱལ་རྒྱལ་ཁབ་ལྔ་བཅུ་ང་གྲངས་དེ་འདྲ་ནས་ཕལ་ཆེར་ཆོས་ཞུ་བ་བཅར་ཡོད་ས་རེད། འདི་དང་འབྲེལ་བྱས་ངས་འདི་ཅིག་བཀའ་འདྲི་ཞུ་གི་ཡིན་ད་རྒན་ལགས་ཡིན་པ་ཡིན་ན་ལོ་གཅིག་དེ་ག་ལ་ལོ་གང་ཚང་ལོ་དེ་རྡོ་རྗེ་གདན་ལ་བཞུགས་ཀྱི་ཡོད་རེད། ད་ང་ཚོའི་གོ་ཐོས་དང་ཤེས་རྟོགས་བྱུང་ཡ་དེ་ཨ་ནི་རྡོ་རྗེ་གདན་ལ་ཡ་དགུན་ཁ། ཟླ་བ་ཁ་ཅིག་རིང་ག་ལ་གཉིས་རིང་ག་ལ་ཡ་ཨ་ནི། ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་གནང་གི་འདུག་དེ་མིན་གྱི་རྡོ་རྗེ་གདན་ལ་ཡང་ད་ཅིག་གི་འདས་པའི་གི་ལོ་ཤས་འདིའི་ནང་ལ་ཡང་ཅིག་གི་ཕྱི་རྒྱལ་ཁོ་རང་ཚོ་ཡུལ་གྲུ་ད་ལྟ་ཝེ་ཏི་ནམ་གསུངས་པ་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ནས་གནས་མཇལ་ཕེབས་མཁན་དེ་འདྲའི་མང་ཉུང་ག་འདྲའི་འདྲ་ཅིག་ཡོད་ན་ཨ་ནི་ཁོ་ཚོ་འདིར་ཕེབས་མཁན་དེ་ཚོ་ག་འདྲའི་ག་འདྲའི་འདྲ་ཅིག་ཡོད་ན་ཅིག་ཆོས་ལ་དད་པ་དང་འདུན་པ་ཤུགས་ཆེན་པོ་ཡོད་མཁན་དེ་འདྲ་དང་དེ་ནང་དེ་ལ་ཕལ་ཆེར་ཁོ་རང་ཚོ་གཙོ་བོ་ག་རེ་གནང་གི་ཡོད་རེད། རེད་ད་རྩ་བའི་གཙོ་བོ་འདི་རྡོ་རྗེ་གདན་ལ་ཕེབས་ཡས་ཀྱི་དུས་ཚོད་ཁོ་རང་སྤྱི་ཟླ་བཅུ་གཅིག་ནས་སྤྱི་ཟླ་གཉིས་པའི་བར་དེ་རེད། དེའི་བར་དེ་ལ་ད་གནམ་གཤིས་སྐྱིད་པོ་ཡོད། ཨ་ནི་ཕེབས་མཁན་ཚོ་ཡིན་ནའི་སྤྲོ་པོ་ཡོད་རེད། ད་ཕེབས་ཡས་ས་ཐག་རིང་པོ་དེ་འདྲ་ནས་དཔེར་ན་དེ་རིང་ཁ་སང་ནི་ཝེད་ནམ་མིས་རེད། སི་རི་ལང་ཀ་རེད་ད་ག་ནང་བཞིན་འབར་མིས་རེད། ཐའི་རེད་དེའི་རིགས་དེ་ཚོ་ཤུགས་ཆེན་པོ་ཞིག་རེད། དགུན་ཁར་ཁོ་རང་ཚོ་དེར་ཕེབས་གནས་སྐོར་ཤུགས་ཆེན་པོ་ཕེབས་ཀྱི་རེད་ཁོང་ཚོ་རྡོ་རྗེ་དང་རྡོ་རྗེ་གདན་ཙམ་མ་ཡིན་པར་གནས་ཆེན་བརྒྱད་འདི་ག་ཚང་མ་སྐོར་སྐོར་ར་ཕེབས་ཀྱི་རེད་ཨ་ནི་ཡིན་ད་དཔེར་ན་ཁོ་རང་ཚོ་དེར་ཕེབས་ནས་སོ་སོ་སོ་གི་ཡ་ང་རང་ཚོའི་ནང་བཞིན་ཚོགས་ཆེ་ཆུང་མ་གཏོགས་ཚོ་ཚོགས་པ་ཚོགས་ཀྱི་རེད་ཁོང་ཚོ་ཚོགས་པ་ཚོགས་ཀྱི་རེད་ད་ག་ནང་བཞིན་ཝེ་ཏི་ནམ་ལ་ཆ་བཞག་པ་ཡིན་ན་ཁོ་རང་ཚོ་གི་ག་རེ་ཟེར་དགོས་རེད་སྡེ་སྣོད་གསུམ་སྒྲོག་ཡ་འདི་ཚོ་དེ་རིང་ཁ་སང་ད་ཁོ་རང་ཚོ་ཁོ་རང་ཚོ་ལ་སྨོན་ལམ་ཆུང་ཆུང་བཟོ་ཡ་འདུག། ཁོ་ཁོ་རང་ཚོ་དེར་ཕེབས་ནས་ཚོགས་པ་ཚོགས་པར་ཕེབས་ཡོང་དུས་ཡང་ད་གའི་གི་ད་དགེ་སློང་དཔེར་ན་ང་རང་ཚོ་བོད་རྒྱུད་ཀྱི་སྐུ་ཞབས་རེད་ད་ག་ནང་བཞིན་གྱི་དགེ་སློང་སེར་པོ་རེད་དེ་གས་དེ་བསྙེན་བཀུར་ཆེན་པོ་ཞུ་ཞུ་གི་རེད་སྦྱིན་བདག་ཚོ་ཕེབས་ནས་དཔེར་ན་བསྙེན་བཀུར་དེ་དཔེར་ན་ཆོས་སྡེ་ནང་ལ་སྐབས་རེ་དགེ་སློང་སྟོང་ཕྲག་གཅིག་དགེ་སློང་སྟོང་ཕྲག་དང་ལྔ་བརྒྱ་དེ་འདྲ་ད་གཅིག་དྲངས་བྱས་ནས་ཁོ་ཚོ་བསྙེན་བཀུར་ཞུ་མཁན་ཡོད་རེད། འོ་འདི་བྱས་ནས་ད་འདི་ཅིག་རེད། ཨ་ནི་དེ་མིན་ད་ད་ལྟ་ཐའི་དང་འདི་ཚོའི་རིགས་དེ་ག་དེ་ཡང་ཁོ་རང་ཚོ་ཁོ་རང་ཚོ་ཕ་གིར་ཞལ་འདོན་གནང་ནས་འདུག་སེ་བྱས་ཚོགས་གནང་གི་རེད། དེ་ནས་ད་ག་རེ་ཡོད་རེད་ཟེར་ན་སྤྱི་ཟླ་བཅུ་གཉིས་ཀྱི། ཚེས་གཅིག་ནས་ཚེས་བཅུ་གཉིས་བར་དུ་ཨང་ད་ལྟ་དེའི་དཔེར་ན་ཐེ་ར་ཝ་དཱ་འདི་ག་ཚང་མ་གཅིག་དེ་འཛོམས་ནས་དེ་འཆར་ཅན་ཁོ་རང་ཚོས་སྡེ་སྣོད་གསུམ་དེ་སྒྲོགས་གནང་གི་རེད། སྡེ་སྣོད་གསུམ་དེ་ཉི་མ་ཁ་ཤས་རིང་སྒྲོགས་ནས་ད་ཁོ་རང་ཚོས་ད་དེ་ག་རེ་ཟེར་དགོས་རེད། མཆོད་འབུལ་རྒྱས་པོ་ཞིག་གནང་དགོས་བར་སྐོར་དེ་འདྲས་ཞུ་ཡ་ཡིན། གི་ལ་ད་ལྟ་ལོ་གཅིག་ནང་ལོགས་ད་གི་ལ་དེ་རྣམ་རྒྱལ་གྲྭ་ཚང་གི་ད་ས་གནས་ཀྱི་འགན་འཛིན་གནང་གི་ཡོད་དུས་གང་ལ་ཡང་གི་ལ་དེ་ལ་ཡ་ད་ག་རེ་ཞུ་དགོས་རེད།

ད་ད་ལྟ་ལོ་ཁ་ཤས་ཀྱི་ནང་ལ་གསུང་ཆོས་གནང་ཡག་གི་སྟངས་འཛིན་འདི་ཚང་མ་དགའ་ལྡན་ཕོ་བྲང་ནས་གནང་གི་ཡོད་རེད་པ། དགའ་ལྡན་ཕོ་བྲང་ནས་ད་དེ་གྲ་སྒྲིག་གནང་གར་ཕེབས་ཀྱི་ཡོད་དུས་ང་ཚོས་དེ་ལ་ཡིན་དང་ཡིན་ཕྱག་རོགས་ཞུ་དང་ཞུ་དཔུང་སྡེ་ག་རེ་ནས་ཞུ་གི་ཡོད་རེད་ད་ང་ས་གནས་ས་ཐོག་གི་དེ་འབྲེལ་བ་ཡོད་དུས་དཔེར་ན་ས་གནས་ས་ཐོག་གི་དཔེར་ན་ས་གནས་ཀྱི་ད་དཔེར་ན་ཕ་གིའི་གཞུང་གི་ཕྱག་ལས་གནང་མཁན་རེད་ཉེན་རྟོག་པ་རེད་དེ་གའི་ད་འབྲེལ་བ། ཡག་པོ་བཞག་ཡོད་རེད། འདི་ཚོ་མཉམ་དུ་འབྲེལ་བ་བྱེད་དགོས་ཀྱི་ཡོད་རེད། བྱེད་དུས་ད་ག་རེ་ཟེར་དགོས་རེད། ཁོ་རང་ཚོས་ཡེ་ནས་ངའི་དེ་ག་རེ་ཟེར་དགོས་རེད་རོགས་པ་གནང་རོགས་པ་བྱེད་ཀྱི་ཡོད་ཤག་གོ་དགོས་ཀ་རེད། ངས་ཡེ་ནས་གང་ཐུབ་ཀྱི་རོགས་པ་ཞུས་ནས་དཔེར་ན། ང་ཚོ་གསུང་ཆོས་གྲ་སྒྲིག་ཚོགས་ཆུང་གིས་དཔེར་ན། ཚོགས་གཞོན་འདི་ཚོས་དེ་ད་ང་ལ་དུས་བསྐོས་གནང་ནས་ངས་འདི་ག་རེ་ཟེར་དགོས་འདི། གསུང་ཆོས་ཀྱི་གྲ་སྒྲིག་ཞུ་བ་དེ་དེ་ང་ཚོས་གང་ཐུབ་ཐུབ་ཞུ་བ་དང་དུས་སུ་རེད། དེ་ལ་ད་ལྟ་གོང་དུ་ས་གནས་ཀྱི་འབྲེལ་ཡོད་དང་ལས་བྱེད་རྣམ་པ་ཚོ་དང་འབྲེལ་བའི་སྐོར་ལ་གསུངས་ཡོད་དུས་འདི་དཔེ་གནད་འགག་ཆགས་ཀྱི་ཡོད་རེད། ད་གི་ལ་འདས་པའི་གི་ལོ་དུས་འདིའི་ནང་ལ་ཡ་ད་ཁོ་རང་ཚོ་ལས་བྱེད་རྒྱ་གར་ས་གནས་འབྲེལ་ཡོད་མང་པོ་རྒན་པ་མང་པོ་ཅིག་གིས་ཏན་ཏན་ཐུགས་སྣང་མང་པོ་གནང་ཡོད་ཀྱི་རེད་དྲན་གྱི་འདུག་རྩ་བའི་གནས་རྩ་ཆེན་པོ་ཞེ་དྲག་ཆགས་བསྡད་ཀྱི་ཡོད་རེད་ཨ་ནི་སྐྱབས་མགོན་རིན་པོ་ཆེའི་ཆིབས་བསྒྱུར་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ཁོ་རང་ཚོའི་ས་གནས་གཞུང་གི་མི་སྣ།

རྡོ་རྗེ་གདན་གྱི་དག་པའི་ས་དེ་དང་འབྲེལ་བ་ཡོད་པ་གི་ད་འཛིན་སྐྱོང་ད་མ་གིའི DM གྱིས་གཙོས་པའི་ཁོ་རང་འོག་ལ་ད་མང་པོ་ལས་ཀ་ལས་ཁུངས་མང་པོ་ཞིག་ཡོད་རེད་ད་ག་ནས་ཤེས་ད་ཉེན་རྟོག་པ་ཡིན་ནའང་ད་དེ་ནས་ང་ཚོ་ཨའི་ཇི་ཡོད་རེད་དེའི་འོག་ལ་ད SSP དང་བྱས་ནས་ཁོ་ཚོ་མང་པོ་ཞིག་ཡོད་རེད། ཁོ་རང་ཚོའི་སྤྱིར་བཏང་མིན་དག་སངས་རྒྱས་བཅོམ་ལྡན་འདས་ཀྱི་གནས་རྩ་ཆེན་པོ་ཡིན་དུས་ཁོ་ཚོ་ཚང་མ་གྱི་ཞུ་བརྩི་གི་རེད། ལྷག་པར་དུ་ད་དཔེར་ན་ས་གནས་མངའ་སྡེ་དེ་ག་རང་གི་ད་སྤྱི་ཁྱབ་བློན་ཆེན། Nitish Kumar། ཁོ་རང་གི་སྐུ་མདུན་ལ་ཧ་ལས་པའི་དད་པ་ཆེན་པོ་ཡོད་པ་དང། དེ་འདྲས་ཀྱི་སྐུ་མདུན་དང་འབྲེལ་བ་ཆེན་པོ་ཤུགས་ཆེན་པོ་ཡོད་པ་ཡིན་དུས། ཨ་ནི་ས་གནས་ཀྱི་འཛིན་སྐྱོང་གི་ཐོག་ནས་དཔེ་རང་བཞིན་གྱི་ད་ཅིག་ཕ་གིའི་སྐུ་མདུན་ལ་ཅིག་སྐུ་མདུན་གྱི་མཛད་པ་དེ་ཚོ་ལ་དཔེ་ཕ་གིའི་ག་རེ་ཟེར་དགོས་རེད་ཕྱག་རོགས་ཞུ་དགོས་ཡག་ད་དེ་ཚོ་ཕྱག་རོགས་ཞུ་དགོས་ཡག་དེ་ཚོ་ཧ་ལས་པའི་ད་ང་དེ་གཞན་དག་དང་མི་འདྲ་བ་ཞིག་ཡོད་རེད། ཨ་ནི་སྐུ་མདུན་གྱི་གསུང་ཆོས་དེ་ཚོ་ད་དུས་སུ་ཐུགས་གཏན་འཁེལ་ཡོད་དུས། ཨ་ནི་ས་གནས་རྫོང་དཔོན་གྱིས་ས་གནས་ཀྱི་དེ་ཆུ་རེད་གློག་རེད་ད་འཕྲོད་བསྟེན་རེད་གང་ཅིའི་ཐོག་ཁོང་ཚོ་ཚང་མ་ཚོགས་འདུ་སྐོང་ཚོགས་ཚར་གཉིས་གསུམ་གནང་གི་རེད་འདི་ཚོའི་ཐོག་ལ་སུ་སོ་སོ་གི་ད་འབྲེལ་བ་ཡོད་པའི་སུ་ཡོད་པ་དེ་དེ་ག་དེ་ལ་ནི་ཕར་བཀོད་ཁྱབ་གནང་དེ་ཚོ་བྱས་ནས་བཀོད་ཁྱབ་གནང་ཚར་ནས་ཡང་ཟླ་བ་གཅིག་གི་གཞུག་ལ་ནི་ལས་ཀ་དེ་ཚོ་ག་ཚོད་གྲུབ་འབྲས་ག་འདྲ་བྱུང་འདུག་ཨ་དེ་ཚོ་ལ་ཡང་ཞིབ་ཏུ་ཞིབ་ཞིབ་ཏུ་ཨ་ནི་ཁོ་ལ་ཞིབ་རྟོག་གནང་ནས་གཟིགས་རྟོག་གནང་ནས། ཨ་ནི་ཡག་པོ་ཞེ་དྲག་སེ་གོ་སྒྲིག་གྲ་སྒྲིག་གནང་གོ་བར་ཞུ་གི་ཡོད། དགེ་ལགས་ང་ད་ལྟ་དྲི་བ་གལ་གནད་ཆེ་བ་གཅིག་འདི་ཆགས་ཀྱི་ཡོད་རྩ་བའི་ད་འདི་གོང་དུ་དགེ་ལགས་ཀྱིས་བཀའ་གནང་སོང་ཨ་ནི་དགེ་ལགས་ཐོག་མར་བརྒྱད་ཅུ་གྱ་གྲངས་ནས་དེ་ལ་ཡར་ད་དུས་འཁོར་དབང་ཆེན་སྐབས་ལ་ཡར་ཕྱག་ལས་གནང་ཐོག་མར་ཕེབས་པའི་སྐབས་དང་དེ་དུས་སྒང་ལ་ད་གནས་སྟངས་ཟེར་བ་ད་ད་དེ་རིང་སང་ཉིན་ད་མེ་འཁོར་ནང་ཕེབས་ཀྱི་འདུག་ཁ་ཤས་མོ་ཊ་སྣུམ་འཁོར་གླས་ནས་ཕེབས་ཀྱི་འདུག་དེ་ཕེབས་པ་དང། ཤར་རྒྱག་མགྲོན་ཁང་ནང་ཡར་འཛུལ་ཆོག་ཆོག་ཆུ་ཚ་པོ་གྲང་མོ་ག་རེ་དགོས་མ་དགོས་ཟ་ཆོག་ཆོག་འཐུང་ཆོག་ཆོག་གནས་སྟངས་འདི་འདྲས་མཐུན་རྐྱེན་འདི་འདྲས་ཞིག་ལ་འོང་ད་ཝའི་ཕའི་ཚོ་ད་ག་རང་ཟེར་བ། དགེ་ལགས་སྔོན་མ་ཐོག་མར་དགེ་ལགས་ཕེབས་པའི་སྐབས་དེ་ནས་ཀྱི་གནས་སྟངས་འདི་ད་ཕྱིར་དྲན་རོགས་ཞེས་གནང་བ་ཡིན་ན། ཨ་ནི་དེ་ཚེ་དེའི་དུས་ཨ་ནི་རྣམ་པ་ཚོ་དགེ་འདུན་པ་རྣམ་པ་ཚོ་བཞུགས་ས་ཨ་ནི། མགྲོན་ཁང་གནས་སྟངས་དེ་འདྲས་ཡོད་རེད་པས་ཨ་ནི་ཆོས་ཆོས་ཞུ་ཆོས་འབྲེལ་སྐབས་ལ་ཡར་བཞུགས་ས་དང་ཨ་ནི། ཞལ་ལག་དང་དེ་གའི་མཐུན་རྐྱེན་དེ་གའི་དེ་འདྲས་ཡོད་རེད་པས། ད་ག་རེ་ཟེར་དགོས་རེད་བཞུགས་ས་གི་ད་མཐུན་རྐྱེན་ཟེར་ཡས་དེ་ད་ད་སྔ་མ་དང་ས་དང་གནམ་འདྲ་བོ་ཁྱད་པར་འགྲོ་བསྡད་ཡོད་རེད་པ། སྔ་མ་མང་ཆེ་བ་ད་དཔེར་དབུ་གུར་གྲ་སྒྲིག་ཞུ་དགོས་བ་རེད་དབུ་གུར་གྲ་སྒྲིག་ཞུ་བ་རྒྱུ་མཚན་ག་རེད་ཟེར་ན། མི་དམངས་སོ་སོ་ལ་དཔལ་འབྱོར་གྱི་རྒྱབ་སྐྱོར་དེ་ཏོག་ཙམ་ཞན་པ་ཡོད་རེད་བ། དེ་རིང་ཁ་སང་ཡིན་ན་ད་མི་དམངས་ཀྱི་དཔལ་འབྱོར་ཡིན་ནའི་ཡག་པོ་ཆགས། སྤྱི་བཏང་ད་གོ་ག་རེ་ཟེར་དགོས་རེད་འགྲོ་སྟངས་རེད་ཟེར་བ། རྒྱལ་ཁབ་ཁོ་རང་ཡས་འབད་ཁོ་རང་ཡར་རྒྱས་ཞིག་འགྲོ་བསྡད་ཡོད་རེད་མངའ་སྡེ་ཁོ་རང་ཡས་ཡར་རྒྱས་ཞིག་འགྲོ་བསྡད་ཡོད་རེད། སྔ་མ་བརྒྱད་ཅུ་གྱ་གྲངས་ལ་ཟེར་བ་ན་འདི་པར་གྱི་ཡིན་ད་དཔེར་ན་རྒྱ་གར་གི་དེ་ན་ཡུལ་མི་འདི་ཚོ་སྒང་ལ་ན་བཟའ་ཡག་པོ་བཞེས་པ་ཡིན་ནའི་འོག་ལ་ཁ་ཤས་རྐང་རྗེན་མ་འགྲོ་མཁན་ཡོད་རེད་ཅ་པལ་བཞེས་ནས་འགྲོ་མཁན་ཡོད་རེད་ལྷམ་གོག་བྱེད་ད་བཞེས་མཁན་ཡོད་མ་རེད་ད་དེ་རིང་ཁ་སང་ན་བཟའ་བྱེད་ད་ཟེར་བས་ན་དཔེ་ཡར་རྒྱས་ཞིག་འགྲོ་བསྡད་དེ་དང་དེ་ནང་བཞིན་གྱི་ད་ཅིག་ག་རེ་ཟེར་དགོས་གང་ཅིའི་ཐོག་ལ་མགྲོན་ཁང་རེད། ཨ་ནི་ས་གནས་ཀྱི་དཔེར་ན་ལམ་ཁ་རེད་གང་ཅིའི་ཐོག་ལ་ཡར་རྒྱས་ཤུགས་ཆེན་པོ་ཞིག་འགྲོ་བསྡད་ཡོད་རེད་པ། ད་སྔ་མ་ཡིན་ན་ད་ག་རེ་གུར་རྒྱབ་དུས་གུར་ལ་སྒོར་མོ་ཉིས་བརྒྱ་ལྔ་བཅུ་གཅིག་རེད། འདི་ཉི་མ་བཅོ་ལྔ་རིང་ད་ད་གུར་རེ་ལ་སྒོར་མོ་ཉིས་བརྒྱ་ལྔ་བཅུ་སྤྲད་དུས་འགྲིག་འགྲོ་དགོས་བ་རེད། ཨ་དེ་རིང་ཁ་སང་འདི་མི་ཡར་རྒྱས་འགྲོ་བ་དང་རྣམ་པ་ཚོ་གི་གཟིམ་ཤག་ཟེར་བ་ད་ག་རང་རེད་ལགས། ད་ཧོ་ཏེལ་ཅིག་ད་ཞོ་མང་པོ་བརྒྱབ་ཡོད་རེད། ཧོ་ཏེལ་འདི་ཚོ་ག་རེ་ཟེར་དགོས་རེད་ག་ཡ་ལ་ཡ་དེ་འདྲའི་ཧོ་ཏེལ་ཡག་པོ་རང་མ་རེད། མར་གྱི་རྒྱལ་ས་རང་བསྡད་པ་ཡིན་ནའི་ཨ་ཞལ་ལག་ཡ་དེ་འདྲ་ཡག་པོ་རག་གི་མ་རེད་ད་ཞལ་ལག་རེད་ཧོ་ཏེལ་ག་རེ་ཟེར་དགོས་རེད་ད luxury དེ་ཚོ་དཔེ་ཤུགས་ཆེན་པོ་ཡོད་རེད་ཞལ་ལག་ཡིན་ནའི་མང་ཆེ་ཤོས་རྡོ་རྗེ་གདན་ཕྱོགས་ལ་ཡག་ག་རག་པར་སྣང། དགེ་ལགས་ད་ལྟ་མགྲོན་ཁང་སྐོར་ལ་གསུང་དུས་སྒང་ལ་ད་དགེ་ལགས་མི་མང་པོ་ཅིག་ལ་འབྲེལ་བ་ང་ཚོ་དོ་སྣང་བྱས་ལ་ད་དགེ་ལགས་ད་གིན་གོང་དུ་རོབ་ཙམ་བཀའ་གནང་སོང། ད་དེ་ལ་ཡ་ས་གནས་ལ་ཡ་འབྲེལ་བ་ཆེ་ཤོས་འདི་ད་བཀའ་འདྲི་ཞུ་དགོས་ན་དགེ་ལགས་མཚན་བོད་གནང་གི་འདུག་བ་ཨ་ནི་དེ་འདྲ་ཡོད་དུས་ད་རྩ་བའི་ད་གིན་གོང་དུ་ལས་རིམ་སྒང་ལ་ཡ་དགེ་ལགས་བིགས་ཅིག་བཀའ་གནང་སོང་ད་དཔེར་ན་དཔེར་ན་མགྲོན་ཁང་གི་བདག་པོ་རེད་ཚོང་པ་ཆེ་ཁག་མང་པོ་ཅིག་དགེ་ལགས་འབྲེལ་བ་ཏན་ཏན་ཡོང་གི་ཡོད་པར་དྲན་གྱི་འདུག་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་བསྐྱངས་པ་འདིའི་ཐོག་ནས་ཁོ་རང་ཚོས་ཀྱི་ད་ཅིག་ག་ཞུ་གི་རེད་དངོས་གནས་ཀྱི་ད་བཅོས་མ་མ་ཡིན་པ། དིང་གི་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་དང་དེ་ལ་ཡ་ཆོས་འབྲེལ་དང་དེའི་ཐོག་ལ་ཡ་ད་ཚོང་ཚོང་རུ་བ་ལ་ཡིན་ཁོ་རང་ཚོ་གཅིག་གི་ས་གནས་ཀྱི་ཡུལ་མི་བྱིངས་ཀྱི་ལྟ་སྟངས་དང་དེ་གྲས་དེ་ག་འདྲ་ཅིག་ཐུགས་སྣང་བྱུང་སོང། ལགས་རེད་ད་ས་གནས་ཁོ་རང་གི་ད་ཚོང་རྒྱག་མཁན་གྱི་རེད་གི་རེད་ད་མི་ག་འདྲ་བྱས་ནས་རྒྱལ་བ་རིན་པོ་ཆེ་ཕེབས་དུས་ད་མི་སངས་རྒྱས་སྐུ་བློན་པ་ཕེབས་པ་དོན་འགྲུབ་ཁོ་ཚོ་དད་གུས་ཡོད་རེད་ཨ་ནི་ད་ཁོ་རང་ཚོའི་ག་རེ་ཟེར་དགོས་རེད་མང་པོ་ཅིག་མཇལ་འདོད་ཤུགས་ཆེན་པོ་ཞུ་བཞིན་ཡོད་རེད། ད་ཡིན་ནའི་ཨ་ལོ་འདི་འདྲ་ཚང་མ་མཇལ་ཁ་གནང་ཐུབ་མ་རེད་བ། འདི་འདྲ་ཡིན་དུས་ཁོ་རང་ཚོ་ངོས་ནས་དད་གུས་དད་གུས་ཡོད་རེད། ད་ག་ནང་བཞིན་ད་དཔེར་ན་ཟ་ཁང་རིགས་འདི་ཚོ་ཡིན་ན་ག་རེ་ཟེར་དགོས་རེད། ང་ཚོས་དཔེར་ན་ཚོགས་འདུ་ཚོགས་དུས་ཟ་ཁང་གི་དཔེར་ན་རིན་པ་འདི་ནམ་རྒྱུན་ག་རེ་ཡོད་པ་དེ་ད་ག་སྒང་ལ་བཞག་གང་ཚོད་འབོད་སྐུལ་ཤུགས་ཆེན་པོ་ཞུ་ཞུ་གི་ཡོད། ཨ་ཁོ་རང་ཚོ་ཡིན་ནའི་ད་ག་རང་ཡིན་བྱས་ནས་བོད་པ་ཕེབས་པ་ན་འདི་འདྲས་ཡིན་ཟེར་ནས་ཁོ་རང་ཚོས་ཁས་ལེན་འདི་འདྲ་གནང་གི་རེད་ཡིན་ནའི་ད་འདི་སྒང་ལ་ཏག་ཏག་ཡག་པོ་ཞིག་འགྲོ་ཐུབ་མི་འདུག་ཨ་ང་རང་ཚོ་ག་རེ་ཟེར་དགོས་རེད་གྲ་སྒྲིག་ཚོགས་ཆུང་ངོས་ནས་ཁོ་རང་ཚོས་ཟ་ཁང་གི་ཁོ་རང་ཚོ་ལ་ཚོགས་འདུ་ཚོགས་ཁོ་རང་ཚོ་ལ་ཕར་འབོད་སྐུལ་ཞུ་ཨ་ནི་ཁོའི་ཟ་ཁང་གི་རིན་པ་འདི་ཚོ་ཏག་ཏག་བཞག་རོགས་བྱིས་ཨ་ནི་དཔེ་ཧ་ལས་པ་མཐོ་པོ་མ་ལེན་རོགས་བྱ་འདི་འདྲས་ང་ཚོ་འབོད་སྐུལ་མང་པོ་ཞུས་ནས་ད། ལྟ་དེ་འདྲའི་རིག་གནས་འགྲོ་གི་འདུག་བ་གནས་སྟངས་རེད་ལགས། འགྱུར་བ་ཟེར་ཡ་དེ་ཁོ་དུས་ཀྱི་འགྲོ་སྟངས་འདྲ་པོ་ཅིག་ཆགས་འདུག་གོ་རེད། ཡིན་པ་ཡིན་ན་ད་ད་རེས་ང་ཚོ་ལས་རིམ་འདིའི་ཐོག་ནས་གང་འདི་ད་ས་གནས་ལ་ཡ་གནས་མཆོག་འདི་ཨ་ནི་ཅིག་འདི་ལ་ཡ་འདས་པའི་གི་ལོ་མང་པོ་ཞིག་ནང་ལ་འགྱུར་བ་ག་རེ་ཕྱིན་པ་དགེ་ལགས་ད་དུང་གོང་དུ་ཞིབ་ཚགས་པོ་ཞིག་བཀའ་གནང་སོང་མཐའ་མ་འདི་ལ་ཡ་ད་ད་དགེ་ལགས་ཀྱིས་གསུངས་པ་ནང་བཞིན་དེ་ལ་ཡ་ད། ཕྱོགས་མཐའ་ཁག་ནས་ཆོས་ཞུ་བ་མང་པོ་ཅིག་ཕེབས་ཡོང་དུས་གང་ལ་ཡ་ཨ་ནི་ཅིག་ཚོང་དང་ག་རེ་ཡིན་པ་ཡིན་ནའི་རིན་པ་སྙོམས་པོ་ཅིག་བཞག་ཡ་འདི་འདྲའི་སྐོར་ལ་ཡ་འདི་གེ་དཔེ་གནད་འགག་ཆགས་དགོས་པ་རེད་ད། མ་འོངས་པ་རྒྱལ་བ་རིན་པོ་ཆེ་དེ་ལ་ཡ་ཆིབས་བསྒྱུར་ད་ལོ་བསྟུད་མར་གནང་གི་ཡོད་རེད་མ་འོངས་པ་ཡིན་ནའི་ཆིབས་བསྒྱུར་བསྐྱང་གི་རེད་དྲན་གི་འདུག་དེ་འདྲའི་ཡིན་དུས་གང་ལ་ཡ་ཅིག་གཟབ་གཟབ་གནང་དགོས་ཡ་མ་འོངས་པ་རེད་བ་ཨ་ནི་ཅིག་དེ་ག་འདྲའི་རེད་ད་འདི་འདྲའི་ཅིག་གནང་བ་ཡིན་ན་མ་འོངས་པ་ང་ཚོ་འདི་འདྲའི་ཅིག་བྱེད་དགོས་ཀྱི་འདུག་དགོངས་ཡ་ད་དཔེར་ན་དགེ་ལགས་ཡིན་ན་དེ་ལ་ཡ་ལས་འགན་མང་པོ་ཅིག་འདྲ་མི་འདྲ་ཁུར་གནང་གི་འདུག་བ་ལགས། ད་ང་ཚོ་མ་འོངས་པ་འདི་འདྲའི་ཅིག་བྱེད་དགོས་ཀྱི་འདུག་འདི་བྱས་ན་ང་ཚོ་ཡག་ག་ཡོང་ས་རེད་དགོངས་ཡ་འདི་འདྲའི་དགོངས་ཚུལ་འདི་འདྲའི་ག་རེ་ག་རེ་ཡོད་ན། ད་དཔེར་ན་ད་ག་རེ་ག་རེ་ཟེར་དགོས་རེད། ཨ། ཆོས་ཞུ་བ་སུ་འི་ཕེབས་པ་ཡིན་ནའི། ད་གང་ས་གང་ལྟར། གོང་ཚད་ག་རེ་ག་བ་ཟ་ཁང་ལ་ཕེབས་མཁན་ཡིན་ན་ཟ་ཁང་ལ་བཞུགས་ཀྱི་ཡོད་མེད་ན་ཚང་མ་ལ་ཁོ་རང་ཚོ་ལ། དེའི་གི་རིན་འབབ་དེ་ཁོ་ག་སོང་ཏག་ཏག་ཅིག་གོ་སྐོན་ཡོད་པ་ཚང་མ་གི་དག་འདི་རེད་བ། འདི་རེད་ཡིན་ན་ཡང་ང་ཚོའི་ངོས་ནས་གང་ཐུབ་ཐུབ་ཅིག་ཞུ་གི་ཡོད་རེད་ལོ་ལྟར་རེ་ཞུ་གི་བ་རེད། ཨ་ནི་འདི་ཅིག་རེད་ཤག་དེ་ནས་ད་ཆོས་ཞུ་བ་སུ་ཕེབས་པ་ཡིན་ནའི་དེ་ཆོས་ཞུ་ག་ཕེབས་གི་ཡོད་རེད་མ་གཏོགས་ང་ཚོ་འདི་ག་རེ་ཟེར་བ་རེད་ཚོང་གི་ཚོང་རའི་ནང་ཕེབས་གི་ཡོད་མ་རེད་བ། ཁྲོམ་མིན་དུས་ད་ཚང་མ་ཆོས་ཞུ་བ་ཆོས་ཞུ་མཁན་ཚང་མ་ཡིན་དུས་ད་དེ་ཕེབས་དུས་ཡུལ་མི་དང་ག་རེ་ཟེར་གི་རེད་མཐུན་པོ་གནང་ཡ། ཡུལ་མི་ལ་དཔེ་ཁོ་རང་ག་རེ་ཟེར་དགོས་རེད་འཇམ་པོ་གནང་ཡ། ཨ་ནི་ནམ་སང་སྤྱོད་པ་རྩུབ་པོ་དེ་འདྲ་མ་བསྟན་ཡ་བྱས་རྒྱག་འདྲེ་རྒྱབ་ཆོས་དེ་འདྲ་མེད་པ་རེད་དེ་འདྲ་ཡིན་ན་ཡང་ཏཱ་ལའི་བླ་མ་གི་མི་འདི་ཚོས་ཨ་ནི་ཁྱོན་ནས་ཆོས་ཞུ་ག་ཡ་མ་ཏེ་ཁོང་ཚོ་དཔེ་ད་ད་ཁྲིམས་མེད་རེད་ཟེར་འདི་འདྲ་རེད་བ་རེད་བ། ངས་ད་དེ་སྔས་ཀི་རླུང་འཕྲིན་འདི་ཚོ་འདི་ཞུ་ཡ་རག་མ་སོང། ད་དེ་རེས་ད་ལྟ་དེ་གོ་སྐབས་དང་བསྟུན་ནས་ཆོས་ཞུ་བ་སུ་ཕེབས་པ་ཡིན་ནའི་ད་དེ་ཕེབས་ནས་ང་ཚོ་ཆོས་ཞུ་ག་ཡོང་འདི་སེམས་པ་བཟང་པོ་བྱེད་ག་ཡོང་དེ་གལ་ཆེན་པོ་ཞུ་ཡོད་འདི་སྤྱོད་ལམ་བཟང་པོ་བྱེད་དགོས་འདི་དཔེ་གལ་ཆེན་པོ་རེད་ཤག་དང་པོ་འདི་གཉིས་པ་འདི་ག་རེ་ཟེར་ན་ད་འཕྲོད་བསྟེན་དེ་ཡང་འདི་རེད་ཤག་ག་ས་ཡོད་ཡོད་མང་པོ་ཞེ་པོ་འཛོམས་ཡོད་རེད་ཨ་ནི་ས་ཆ་ཆུང་ཆུང་བྱས་ཨ་ནི་དེ་ས་ཐལ་བ་ཤུགས་ཆེན་པོ་ཡོད་རེད་ད་འདི་ལ་སོ་སོ་ཚོའི་འཕྲོད་བསྟེན་དེ་ཡང་འདི་ཞེ་པོ་གལ་ཆེན་པོ

འབྲུག་པ་རེད་བལ་པོ་རེད་དེ་རེད་ཨ་ནི་མ་ཎི་འཚོགས་མཁན་བཛྲ་གུ་རུ་འཚོགས་མཁན་ད་འདི་འདྲའི་ཀྱི་དཔེར་ན་ཁ་སང་སྤྱི་ཟླ་བཅུ་གཉིས་དང་པོ་འདི་གའི་དེ་དཔེ་ཁོ་རང་ད་ཅིག་གཅིག་གི་ཤུལ་ལ་གཅིག་མཇུག་མཐུད་ནས་འཚོགས་མཁན་ཡོད་ཡོད་པ་རེད་དེ་ཞུ་ཡ་གཅིག་ཡིན། དབྱར་ཁ་འདི་འདྲའི་གས་ཡོང་གི་མ་རེད་བ་དགེ་ལགས། ད་དབྱར་ཁ་ག་རེ་ཟེར་ལུང་པ་ཁོ་རང་ཚ་བ་ཚ་དྲགས་བྱས་ནས་ཨ་ལེ་ཨ་ལེ་ག་རེ་ཟེར་བ་རེད་མི་ཁོ་རང་ཨ་ལེ་གཉིས་དང་པོ་འདི་རེད་ག་རེ་ཟེར་བ་རེད། གནམ་གཤིས་ལ་བརྟེན་ནས་ད་བྱེད་དགོས་རེད་བ། སྔ་དགོང་ད་མི་མཐོང་ཡ་མ་གཏོགས་ཉི་མའི་གུང་ལ་ཁོ་རང་ཚོའི་ལས་ཀ་ཡོད་པ་འདི་ཚོ་འགྲུབ་གི་རེད། དེ་མིན་གྱི་མི་བྱིངས་དེ་གས་དེ་ད་སྔ་དགོང་ལྟས་སུ་དུས་ངན་ཐོང་གི་རེད། ཨ་ནི་སྐོར་ར་རྒྱག་ཡ་རེད་ད་ག་ནང་བཞིན་ཕྱག་ཆེན་པོ་བྱེད་མཁན་རེད་དེ་གས་དེ་སྔ་དགོང་གཉིས་བྱེད་གི་རེད། དེ་ལ་ཕྱག་འཚལ་བསྐོར་སྦྱོང་གནང་མཁན་ད་ག་ཞུ་གི་རེད།

སྤྱོད་པ་ཡག་པོ་མ་བྱས་པར་བཞག་པ་རེད་གཙང་སྦྲ་ཡག་པོ་མ་བསྟན་པར་བཞག་པ་རེད་ཁོ་རང་ཚོ་ཕྱག་འཚལ་ནས་བོད་པ་མཆོད་རྟེན་ནང་ལ་འདུག་རོགས་གོ་རེ་མང་པོ་ཟེར་ན་ལྷག་རོ་མང་པོ་ཕ་གས་ཁོ་རང་ཚོ་ཕྱག་གྲུབ་ནས་དེ་གས་དེ་མར་བོར་ཙང་ཨ་ནི་ག་རེ་ཟེར་བ་ཡིན་མཆོད་རྟེན་གྱི་ཚོགས་པའི་ངོས་ནས་ཁོ་རང་ཚོ་ལ་དཀའ་ལས་ཞེ་པོ་འདུག་མ་སྤྲ་རེ tractor གཉིས་གསུམ་དེ་ནས་གཡུག་འདུག་གཙང་མ་བཟོ་དགོས་འདུག་ཨ་ནི་དེ་པ་མེ་ཏོག་ལ་སྐྱོན་བྱེད་ཀྱི་འདུག་བྱས་ནས་ད་གང་ལྟར་དེ་རིང་ཁ་སང་ད་ལོ་ཤས་ལོ་གཉིས་རིང་ད་མུ་གེ་ཕྱག་གདན་འདི་རྒྱག་བཅུག་གི་ཡོད་མ་རེད་ཕྱི་ལོགས་རྒྱག་བཅུག་གི་ཡོད་རེད་ད་བྱས་ཙང་ནི་ད་ཕྱག་འབུམ་བསགས་མཁན་ཚོགས་བསགས་སྒྲིབ་སྦྱང་བྱེད་མཁན་དེ་སྔར་རྒྱུན་ནས་ཤིན་ཏུ་དུལ་བུ་རེད་ཅེས་ཡོད་རེད་བ་ལགས། འོ་ལགས་སོ། གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་དཔལ་ལྡན་རྣམ་རྒྱལ་གྲྭ་ཚང་གི་དགའ་ལྡན་དགེ་འཕེལ་གླིང་གི་འགན་འཛིན། རྒན་བསྟན་འཛིན་དཀོན་མཆོག་ལགས་དེ་རིང་ང་ཚོ་བགྲོ་གླེང་མདུན་ལྕོག་གི་ལས་རིམ་འདིའི་ཐོག་ནས། གནས་མཆོག་རྡོ་རྗེ་གདན་ལ་ཡར་བསྡད་པའི་དུས་ཡུན་འདིའི་རིང་ལ་ཡར་འགྱུར་བ་གཙོ་བོ་ག་རེ་བྱས་ཡོད་མེད་དང་ལྷག་པར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ས་གནས་ལ་ཡར་ཆིབས་བསྒྱུར་བསྐྱངས་པའི་སྐབས་ལ་ཡར་ཨ་ནི་ཅིག་ཡུལ་སྤྱི་ལ་ཡར་ཅིག་ཁྱད་པར་ག་འདྲ་འགྲོ་གི་ཡོད་མེད་སྐོར་ལ་ཡར་དགོངས་ཚུལ་ལྷུག་པོ་གསུང་བར་ཐུགས་རྗེ་ཆེ་ཞུ་བ་ཡིན།